འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོའི་སོ་ཡ་ལའི་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་རྗེས་ཕྱོགས་ལ་རྩ་འཚོལ་རྒྱུ་ཡིན། དེ་རིང་གི་ང་ཚོའི་སོ་ཡ་ལའི་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཟློས་གར་ཚོགས་པའི་ལྷ་གཞུང་ནས་ཟུར་འདོན་ཞུས་ཏེ་བཏང་བའི་རྔོན་པའི་དོན་གྱི་ས་སྦྱངས་སྐབས་ཀྱི་རྣམ་ཐར་དང་རྒྱ་ལུའི་བྱིན་འབེབས་ཀྱི་རྣམ་ཐར་ཚིག་དང་བཅས་པ་མཉམ་དུ་འབུལ་ལམ་ཞུ་རྒྱུ་ཡིན་པས་གསན་མཁན་རྣམ་པ་ཚོས་རྣམ་ཐར་གྱི་ཚིག་གོ་ཐུབ་པའི་རེ་བ་ཡོད། ཨ་ལྕེ་ལྷ་མོ་ཞེས་པའི་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་འདིའི་འཁྲབ་སྲོལ་ནི་གཅིག་སྟོང་བཞི་བརྒྱ་སུམ་ཅུའི་ནང་གྲུབ་པའི་དབང་ཕྱུག་ཐང་སྟོང་རྒྱལ་པོ་མཆོག་གིས་བོད་ནང་ལྕགས་ཟམ་འཛུགས་སྐྲུན་གྱི་དཔལ་འབྱོར་བསྡུ་རུབ་གནང་རྒྱུའི་ཆེད་དུ་ཐོག་མར་བཙུགས་པ་ཞིག་ཡིན་ཅིང། དུས་ཕྱིས་སུ་བོད་ནང་ལྷ་མོ་དར་ཁྱབ་ཧ་ཅང་ཆེན་པོ་བྱུང་ནས་ལྷ་མོའི་ཚོགས་པ་ཆེ་ཁག་མི་འདྲ་བ་བཞི་དང་ཆུང་ཁག་མང་ཙམ་བྱུང་ཡོད་པ་རེད། བོད་ཀྱི་ཟློས་གར་ཚོགས་པའི་ལྷ་མོའི་འཁྲབ་སྲོལ་ནི་བོད་དབུས་སྟོད་ལུང་སྐྱོར་མོ་ལུང་གི་འཁྲབ་ཁྲིད་ལ་གཞི་བཅོལ་བ་ཞིག་ཡིན། བོད་ཀྱི་ཟློས་གར་ཚོགས་པའི་ལྷ་དགེ་ནོར་བུ་ཚེ་རིང་ལགས་ནི་སྐྱོར་མོ་ལུང་གི་མོ་འཁྲབ་སྒྱུ་རྩལ་བ་མཁས་ཅན་ཞིག་ཡིན་པ་རེད། ལེ་ཚན་འདི་ནི་ལྷ་མོའི་རྣམ་ཐར་ཐོག་ལས་དང་པོ་བའི་ཆེད་དུ་ཆེད་སྒྲིག་ཞུས་པ་ཞིག་ཡིན། འདིར་ལྷ་གཞུང་གཟུགས་ཀྱི་ཉི་མའི་རྣམ་ཐར་ནས་རྔོན་པ་དང་རྒྱ་ལུའི་ས་སྦྱངས་དང་བྱིན་ཕེབས་ཀྱི་རྣམ་ཐར་ཞིག་འབུལ་རྒྱུ་ཡིན་རྔོན་པའི་རྣམ་ཐར་གྱི་ཚིགས་བཅད་ནི། རི་གཡས་རི་གཡོན་རི་ལ་འཁོར་བའི་སྤང་སྟོད་ལྷ་བྱ་ཡི་གོང་མོ་གསུང་སྙན་པོ་ལ་ཟེར་བས་གསུང་སྙན་པོ་ཕར་བསྒྱུར་ཚུར་བསྒྱུར་ལ་བསྒྱུར་ཞེས་གནང་ངོ།